དེ་ནས་ཆོས་སྟོན་པ་པོ་གཟུགས་སྐུར་སྣང་བ་གཉིས་ཐ་དད་བསྟན་པར་སྣང་བའི་གསུང་རབ་ཡན་ལག་བཅུ་གཉིས་ལྟ་བུའི་གདུལ་བྱའི་གཞན་སྣང་འབའ་ཞིག་ལ་བཞག་པར་ཨེ་གསལ་ཚིག་ཟིན་དེ་ལས་འདས་དེར་བ་ཨན་བསྟན་བཅོས་ཀྱི་མཚན་གཞི་ལ་ཤེས་ཡིན་དུས་ད་དབུས་མཐའི་འགྲེལ་བཤད་ལས། མིང་དང་ཚིག་དང་ཡི་གེའི་ཚོགས་སུ་སྣང་བའི་རྣམ་པར་རིག་པ་རྣམས་ནི་བསྟན་བཅོས་སོ། མིང་ཚིག་ཡི་གེའི་ཚོགས་སུ་སྣང་བའི་རྣམ་རིག་ཙམ་དེ་བསྟན་བཅོས་རེད་ཟེར་ལབ་དུས་བསྟན་བཅོས་ཙམ་གྱི། ཡང་ན་འཇིག་རྟེན་ལས་འདས་པའི་ཀྱི་ཡེ་ཤེས་ཐོབ་པར་བྱེད་པའི་ཀྱི་སྒྲ་ཡི་ཁྱད་པར་དུ་སྣང་བའི་རྣམ་པར་རིག་པ་རྣམས་ནི་བསྟན་བཅོས་སོ། ལགས་ན། ད་འཇིག་རྟེན་ལས་འདས་པའི་འཕགས་པའི་ཡེ་ཤེས་དེ་ཚོ་རང་རྒྱུད་ལ་ཐོབ་པར་བྱེད་པའི་ཀྱི། ཨ་ནི་སྒྲ་ཡི་ཁྱད་པར་དུ་ཐོབ་བྱེད་ཀྱི་སྒྲ་ཡི་ཁྱད་པར་དུ་སྣང་བའི་ཉན་པ་པོའི་རྣམ་རིག་རང་དེ་ར་བ། ད་ཉན་པ་པོའི་རྣམ་རིག་ཟེར་གོ་རོ། གང་ད་དེ་འདྲ་བའི་སྒྲ་ཡི་ཁྱད་པར་དུ་སྣང་བའི་ཀྱི་རྣམ་པར་རིག་པ་གང་ཡིན་པ་དེ་བསྟན་བཅོས་ཟེར་དུས་ཕྱི་མ་དེ་བསྟན་བཅོས་ཁྱད་པར་གྱི་ད་འདི་གཉིས་འདྲ་བོ་གྱི་ལས་ན

ཁྱད་པར་ཅན་ངོས་འཛིན་ནོ། ད་དེ་ཡང་སོ་སྐྱེ་དེ་ད་གང་ཟག་སུའི་རྒྱུད་ལ་ཡོད་རེད་ལབ་དུས་ད་སོ་སྐྱེ་ནས་བྱས་ནས་ས་བཅུ་པ་ལ་ཐུག་གི་བར་དུ་དེ་ནས་འཕགས་པ་ལ་ནི་གདུལ་བྱ་དེ་གཉིས་ཀྱི་སྣང་བ་ལ་བསྟན་བཅོས་བཞག་སྟེ་རྩོམ་པ་པོ་སོ་སྐྱེ་ཡིན་པ་ཡིན་ན། ཨ་ནི་རྩོམ་པ་པོའི་ཀྱི་རྣམ་པར་རིག་པ་དང་ཉན་པ་པོའི་རྣམ་པར་རིག་པ་གཉིས་ཀ་བཞག་ཆོག་གི་རེད། སོ་སྐྱེ་ནས་བྱས་ནས་ས་བཅུ་པའི་བར་དུ་ཟེར་ལབ་དུས། ད་དོག་དོག་སངས་རྒྱས་ཕར་ཕུད་པའི་ཁེ་རོ་བ། སངས་རྒྱས་ཕར་ཕུད་པ་ཡིན་ན་སོ་སྐྱེ་དང་ས་བཅུ་པ་ལ་ཐུག་གི་བར་འཕགས་པ་ལ་ནི་གདུལ་བྱ་དང་གཉིས་ཀྱི་སྣང་བ་ལ་བསྟན་བཅོས་བཞག་སྟེ། ད་ནི་རང་རྒྱལ་དགྲ་བཅོམ་པ་ག་འདྲས་ཀྱི་རེད་ཟེར་ལགས་ན་ཕལ་ཆེར་རང་རྒྱལ་དགྲ་བཅོམ་པ་དེ་འདི་ནས་ཕུད་དགོས་ཡག་ཆགས་ཀྱི་རེད། ག་རེ་བྱས་ནས་ཟེར་དུས་ར་བ། ནང་དུ་ཨ་ནི་ག་རེ་ཟ་ཧོར་ཐ་ནང་གི་ཤེས་པ་ཕྱི་རོལ་གྱི་སྒྲར་སྣང་བའི་གི་ཞེན་པ་དེ་སྤངས་ཚར་ར་བ། སྤངས་ཚར་དུས་ད་འདི་ནས་བྱས་ན་སོ་སྐྱེ་དང་ས་བཅུ་པ་ལ་ཐུག་གི་བར་དུ་འཕགས་པ་ལ་གདུལ་བྱ་དང་གཉིས་ཀྱི་སྣང་བ་ལ་བསྟན་བཅོས་བཞག་ཅེས། ས་བཅུ་པ་ལ་རང་གི་ཤེས་པ་ཉིད་ལོངས་སྐུར་སྣང་བ་ལ་ཕྱི་རོལ་གྱི་སངས་རྒྱས་དང། རང་གི་ཤེས་པ་ཉིད་ལོངས་སྐུར་སྣང་བའི་སྣང་བ་དེ་དང་ཕྱི་རོལ་གྱི་སངས་རྒྱས་གཉིས་གཅིག་ཏུ་འཆོལ་ཏེ་གཅིག་དང། རང་གི་ཤེས་པ་དེ་ལ་མིང་ཚིག་ཡི་གེའི་ཚོགས་སུ་སྣང་བ་དེ་ཕྱི་རོལ་གྱི་སྒྲ་གཉིས་གཅིག་ཏུ་འཆོལ་ཏེ་འཁྲུལ་པའི་ཞེན་པ་དེ་ཡོད་རེད་བ། ཡོད་པ་ཡིན་ཙང་དེ་འདྲ་བའི་ཞེན་པ་དེ་མ་ལྡོག་བར་དུ་དེ་ནི་རྩོམ་པ་པོ་དང་ཉན་པ་པོ་གཉིས་ཀ་ལ་ཡོད་ཟེར་གྱི་རེད་བ། སོ་སོའི་སྣང་བ་ལ་ཕྱི་རོལ་གྱི་དེ་བཞིན་གཤེགས་པའི་གི་གསུང་དུ་ཞེན་པ་ཡོད་པས་ཟེར་ལ་རོ་བ་ད་ཉན་པ་པོའི་རྣམ་རིག་དེ་ལ་དེ་བཞིན་གཤེགས་པའི་གི་གསུངས་པའི་གསུང་ནི་གསུང་དེ་ལ་བརྟེན་ནས་ཉན་པ་པོའི་རྣམ་པར་རིག་པ་ཅིག་སྐྱེས་ནས་དེ་འདྲ་བའི་རྣམ་པར་རིག་པའི་གི་སེམས་ཀྱི་སྣང་བའི་སྒྲ་རྣམ་འདྲ་བོ་དེ་ཕྱི་རོལ་གྱི་སྒྲར་ཞེན་པའི་ཞེན་པ་ཡོད་པ་ཡིན་ཙང་ཨ་ནི་འཁྲུལ་པ་ལས་དེ་ཅིག་ཡོད་རེད་དེ་ལྟར་སངས་རྒྱས་ལ་ཡོད་མ་རེད་ཨ་ནི་སངས་རྒྱས་མ་ཡིན་པའི་གི་སེམས་ཅན་དེ་ཚོ་ལ་ཡོང་གི་ཡོད་རེད། ད་རང་རྒྱལ་དགྲ་བཅོམ་པ་ལ་ངས་བྱས་ན་ཡོད་མ་རེད་ཟེར་དེ་ཡིན་ར། ད་དེ་འདྲ་བའི་ཞེན་པ་ཕྲ་མོ་ཡོད་པ་དེ་སྲིད་དུ་ཉན་པ་པོ་ལ་མིང་ཚིག་དེ་ལྟར་སྣང་བ་ལྟར་འཆད་པ་པོ་ལ་ཡང་དེ་དང་རྗེས་སུ་མཐུན་པ་སྣང་བ་དེ་འབྱུང་དགོས་རེད་ལ་འབྱུང་བ་ཙམ་དུ་མ་ཟད་དེ་ལྟར་སྣང་བའི་གི་རྣམ་པར་རིག་པ་དེ་ཡང་དག་རང་ཕྱི་རོལ་གྱི་སྒྲར་ཞེན་པ་དེ་ཡོང་གི་ཡོད་རེད། ཡིན་པས་ཙང། ད་དོག་དོག་ག་རེ་སླེབས་སོང་ཟེར་ན། འདི་ལ་མི་སུ་ལྟ་རྒྱུ་འདི་ལས་ཀྱང་འདུག་གང་ལ་རིགས་གཅིག་གི་གསེར་ཕྲེང་ནང་བཞིན་བྱས་པ་ཡིན་ན་བཀའ་དང་བསྟན་བཅོས་སུ་གྱུར་པའི་སྒྲ་མཚན་ཉིད་པ་ཅིག་ཡོད་རེད་ལ་ཨ་ནི་ཉན་པ་པོའི་རྣམ་པར་རིག་པའི་གི་སྣང་བ་ཙམ་ཟེར་ནས་བཞག་གི་ཡོད་རེད། ད་དཔེར་ན་བཀའ་བརྒྱད་སྟོང་པ་དེ་ཆོས་ཅན་ལབ་ན་ད་རང་སྒྲ་རང་རེད། དེ་ཡིན་པ་དེ་ག་བ་ནས་ཟེར་དུས་འོག་གི་གདམས་ངག་གི་སྐབས་སུ་དེ་ནི་གདམས་ངག་ནི་བརྗོད་བྱེད་རང་མཚན་པ་ཡིན་པ་དེ་ཆེན་པོ་དང་ཞར་འཕྱང་པ་འབྱུང་བས་ཟེར་ལབ་དུས་གདམས་ངག་གི་བརྗོད་བྱེད་རང་མཚན་པ་བཞག་ཚར་བ་རེད་ལ་དེ་རྒྱུ་དངོས་རྟོགས་བྱས་ཏེ་གདམས་ངག་ཁྱད་པར་ཅན་བཞག་ཚར་བ་རེད། བྱེད་དུས་ད་དང་བ་ཁྱད་པར་ཅན་ལ་ངག་ཡིན་གོ་གི་ཡོད་པ་དེ་གསེར་ཕྲེང་ཁོ་རང་ནས་གསུངས་ཀྱི་ཡོད་དུས་གང་ལ་རེ་བ་དང་བ་ཁྱད་པར་ཅན་དེ་ལ་ད་བཀའ་དང་བསྟན་བཅོས་གང་རུང་ལ་གསེར་ཕྲེང་ནང་བཞིན་བྱས་ན་ངག་ཡིན་པས་མ་ཁྱབ་མ་ཡིན་པས་ཡང་མ་ཁྱབ་ཟེར་ནས་ལབ་སྟངས་གཅིག་ཡོད་ད་གསེར་ཕྲེང་རང་བྱས་ནས་ཁ་སང་ད་ཀུན་མཁྱེན་ཡིག་ཆ་དགྱེས་སློང་དང་བཅས་པས་འགྲེལ་སྟངས་བྱས་པ་ཡིན་ན་ད་ཁོ་ཕྱི་རོལ་དོན་དུ་མ་འཕྲོག་པར་རང་ལ་སྦྱར་ནས་ཤར་ཕྱག་ལམ་ཁ་གཅིག་ཏུ་བ་དེ་མེད་པ་ཡིན་ན་ཡང་ཡིན་མིན་གཉིས་ཀྱི་ཁྱད་པར་ཅན་ནི་དེ་གཅིག་གོ་བས་བཟོ་བསྒྲུབ་ཀྱི་ཡོད་རེ་བ།

རང་མཚན་པ་ལ་འདོད་པ་ཡིན་དུས་སུ་དུས་ལྟར། སྤྱི་དང་ལབ་སྟངས་གཅིག་བྱས་པ་ཡིན་ན་ངག་སྒྲ་རང་མཚན་པ་ལ་འདོད་པ་ཡིན་ན་ངག་ཏུ་མ་ཐོན་ན་བསྟན་བཅོས་མ་ཚང་བ་དང་བསེ་རུ་ལྟ་བུའི་འདུ་ཤེས་ཀྱང། དེ་ནས་ཡིད་བྱེད་ལ་ཆུད་མ་དེ་བར་ཐལ་བར་འགྱུར་འགྲོ་གི་རེད་ལ་ཡ་དེ་ལབ་སྟངས་གཅིག་རེད་ད་ང་ཚོ་ད་ལྟ་བྱས་ན། བསྟན་བཅོས་དེ་ལ་སྒྲ་ཡིན་པ་དང་མ་ཡིན་པ་གཉིས་ཡོད་པ་ཡིན་ན་ལྟ་འདིའི་ཏག་ཏག་ལས་ཡོང་དགོས་པ་ཀུན་མཁྱེན་གྱི་ཡིག་ཆ་ད་ག་རེ་རེད་ལབ་ཡིན་པ་ཡིན་ན་ང་ཚོ་ལ་འདི་འདྲ་བོ་གཅིག་གོ་གི་ཡོད་པ་སྟེ་དེ་ནི་འདི་ནས་བརྩམས་པ་ཡིན་ཞེས་རྫོགས་པ་ནི་མ་ཡིན་ནོ། ཡང་ན་སློབ་དཔོན་གྱི་ཐུགས་ལ་རྫོགས་པར་དམིགས་པའམ་ཟེར་ནི་རྣམ་འགྲེལ་རེད་བ། ཡོངས་ཤོར་དེས་ན་འདི་ནི་བདག་ལ་ཕན་པ་ཡིན་ཕྱིར་གཞན་ལའང་སེམས་པ་མེད་ཟེར་གྱི་རྣམ་འགྲེལ་གྱི་དགོས་འབྲེལ་ངག་གི་སྐབས་སུ་སྐྱེས་ཡོང་དོ། འདི་ནི་ཞེས་ལབ་དུས་དེ་དུས་ཚད་མ་རྣམ་འགྲེལ་གྱི་མཆོད་བརྗོད་གཅིག་པུ་བརྩམས་ཚར་བར་མ་གཏོགས་གཞན་པ་ཡོད་མ་རེད་བ། ད་འདི་སྒྲ་འཇུག་ས་དེ་ག་རེ་རེད་ཟེར་ལབ་ན། དེ་ནི་སློབ་དཔོན་གྱི་ཐུགས་ལ་རྫོགས་པར་དམིགས་པའམ་ཐུགས་ལ་རྫོགས་པར་དམིགས་པའི་གྱི་ཚད་མ་རྣམ་འགྲེལ་དེ་ད་ང་རང་ངག་སྒྲ་རང་མཚན་པ་མ་རེད་དེ་རྣམ་འགྲེལ་དུ་ཁས་བླངས་པ་ཡིན་ན་བསྟན་བཅོས་སུ་ཁས་བླངས་པ་ཡིན་ན་ད་ཀུན་མཁྱེན་བྱས་ན་དེ་བསྟན་བཅོས་སུ་ཁས་ལེན་དགོས་ཨ་ནི་ངག་སྒྲ་མ་ཐོན་པར་བསྟན་བཅོས་བྱེད་ཡོང་གི་འདུག་ཨ། ད་ཡང་ན་སློབ་དཔོན་གྱི་ཐུགས་ལ་རྫོགས་པར་དམིགས་པའམ་ཟེར་དུས་གྱོད་གཞི་ཡི་ཁོག་འདྲ་བོ་གཅིག་བསམ་བློའི་ནང་ལོགས་ལ་ལམ་མེ་བསྡད་པའམ་ཡང་ན་རྩོམ་པའི་གི་མགོ་བརྩམས་པ་རེད་མ་གཏོགས་རྩོམ་རྫོགས་ཡོད་མ་རེད་ད་ལྟ་རྩོམ་ཡང་གི་མགོ་བརྩམས་བསྡད་ཡོད་དེ་དེ་ནི་རྩོམ་པའི་མགོ་བརྩམས་གི་ཡོད་ད་རྩོམ་ཡང་མགོ་བརྩམས་ཡང་འདིའི་བསྟན་བཅོས་དེ་གཞན་ལ་ཕན་པ་ཡིན་གྱི་བསམ་བློ་དེ་ང་ལ་ཡོད་མ་རེད་ཟེར་ན་ལབ་པར་ཆོག་གི་རེད་ཟེར་གྱི་རོ

འཆོས། འཆོས་བྱེད་ཀྱི་ད་ལྟ་བ་དེ་ལེགས་པོར་འཆོས་ཤིང། དེ་ནས། ཨ་ནི། འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་སྐྱོབ་པར་བྱེད་པའི་བྱེད་རྩལ་ནི་སྐྱོབ་པ་ཟེར་དུས་འཆོས་སྐྱོབ་དེ་ཡིན་པ། དེ་ཡང་སློབ་མའི་རྒྱུད་ལ་བསླབ་པ་གསུམ་བསྐྱེད་ནས་ལུས་ངག་ཡིད་གསུམ་ཚོགས་པར་དབྱུང་དུ་མི་རུང་བ་ལས་ལྡོག་པ་དང། དེ་ནི་དབྱུང་དུ་རུང་བའི་གི་ལས་ལ་འཇུག་པར་བྱེད་པའོ་ཟེར་དུས་ལུས་ངག་གི་ཉེས་སྤྱོད་དེ་དག་ལས་ལྡོག་བྱས་ནས།

དེ་ལྟ་ན་ངེས་ཚིག་གི་དོན་འདི་དག་ཚང་བ་དང་ལུང་རྣམ་འབྱེད་ལས་ད་ངེས་ཚིག་གི་དོན་འདི་དག་དེ་ཚང་སྡོད་ཀྱི་ཡོད་རེད་ཟེར་བ་ལ་འཆོས་སྐྱོབ་ཟེར་ཡ་གི་ངེས་ཚིག་གི་དོན་དེ་ཚང་གི་འདུག་ལ་ལུང་རྣམ་འབྱེད་ལས་རྒྱལ་བ་སྟོན་པ་དེ་ཡི་བསྟན་བཅོས་ནི་མདོ་དང་ཆོས་མངོན་ཡིན་གསུངས་འདུལ་བ་ནི། སངས་རྒྱས་ཀྱི་བསྟན་པ་དེ་མདོ་དང་ཆོས་མངོན་པ་ཡིན་གསུངས་པའི་ཡང་འདུལ་བ་ནི་བསྟན་དང་སྟོན་པ་ཉིད་ཡིན་ཟེར་ལ་ལྟོས། དེ་ནི་ག་རེར་ཟེར་ན་བསྟན་པ་འདྲ་བོ་བྱས་ན་མདོ་དང་དེ་ནི་ཆོས་མངོན་པ་ཉིད་ཅེས་འདུལ་བ་དེ་དག་རང་སྟོན་པ་རང་རེད་སྟོན་པའི་སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ་ད་ཡོད་ན་མེད་ན་འདུལ་བ་དེ་ཡིན་གསུང་ཡོད་དེ་དུ་སོང་ཤག། ཞེས་དང་རྣམ་བཤད་རིགས་པར་ཡང་དོན་དམ་པར་སངས་རྒྱས་ཀྱི་གསུང་ཉིད་བསྟན་བཅོས་ཀྱི་མཚན་ཉིད་དུ་འཐད་པའི་ཕྱིར་ད་དེ་གཅིག་སླེབས་སོང་ང་རྣམ་བཤད་རིགས་པར་བྱས་ན་དོན་དམ་པར་སངས་རྒྱས་ཀྱི་གསུང་ཉིད་དངོས་ཡོད་གནས་ཚུལ་བྱས་ན་སངས་རྒྱས་ཀྱི་གསུང་ཉིད་ཟེར་དུས་གསུང་ཟེར་དུས་བཀའ་རེད་བ། སངས་རྒྱས་ཀྱི་གསུང་ཉིད་བསྟན་བཅོས་ཀྱི་མཚན་ཉིད་དུ་འཐད་པའི་ཕྱིར་རོ་ཟེར་ལ་དེ་ཡང་ང་ཚོ་དེའི་ཡོར་དག་བཀའ་དང་བསྟན་བཅོས་འགལ་མི་འགལ་ཡང་དེ་མི་འགལ་བ་རྗེ་བཙུན་ཡིག་ཆ་བྱས་ན་བཀའ་ཡིན་ན་བསྟན་བཅོས་ཡིན་པས་ཁྱབ་ལ་ཡང་གོང་དུ་གཅིག་སླེབས་ཡོང་གོ་གོ་དེ་ཡང་ཁ་ཤས་ཀྱིས་བསྟན་བཅོས་ཡིན་ན་རྩོམ་པ་པོ་ཨ་ནི་སེམས་ཅན་ཡིན་དགོས་ཀྱི་རེད་བཀའ་ཡིན་ན་རྩོམ་པ་པོ་སངས་རྒྱས་ཡིན་དགོས་དེ་འགལ་གི་རེད་དེ་ཅིག་ལབ་ཀྱི་འདུག་པ་དེ་མི་འགལ་བ་དེ་ཡང་དོན་དམ་པར་སངས་རྒྱས་ཀྱི་གསུང་ཉིད་བསྟན་བཅོས་ཀྱི་མཚན་ཉིད་དུ་འཐད་པའི་ཕྱིར་ཞེས་འབྱུང་རྒྱལ་བའི་བཀའ་ཡང་བསྟན་བཅོས་སུ་རྟོགས་པར་བྱའོ། ད་ག་རང་རེད།

དགོས་སོགས་ཆོས་བཞི་སྟོན་པ་ལ་སྦྱར། ད་ད་འདྲ་དེ་གང་ལྟར་འདི་སོགས་གང་ག་ཡོང་དེ་ཡས་ཀྱི་རེད་ད་གང་དེ་སོགས་སླེབས་པ་ཡིན་ན་ད་ག་རེ་ཡོང་རེད་ཟེར་ནས་ཚབ་ཀྱི་ཡི་གེ་གང་ནས་དེ་ཡོང་རོགས་གཞན་ལུགས་དང་རང་ལུགས་དེ་སོགས་ཀྱི་གཞན་གྱི་བཀའ་དང་བསྟན་བཅོས་ཀྱི་མཚན་གཞི་ག་འདྲ་རེད་རང་ལུགས་ཀྱི་གཞི་ད་གཞན་དོན་གཉིས་ཀྱི་འདོད་པ་བཀག་སྟངས་རང་ལུགས་ལ་བཀའ་དང་བསྟན་བཅོས་ཀྱི་མཚན་གཞི་ག་རེ་ཡིན་ཟེར་དེ་གཅིག་ལབ་པ་གཅིག་ད་མ་ཟེར་དེའི་སྐབས་སུ་དྲི་བ་དངོས་གནས་ཡོང་ཡས་དེ་རྩ་བའི་བསྟན་པ་ཟེར་གོ་རོགས་བསྟན་པ་ཟེར་དེ་རྩ་བའི་ག་རེ་བསྟན་དགོས་ཡོད་རེད་ཟེར་ན། འདིས་ཚིགས་བཅད་གཉིས་ཀྱི་སྐབས་སུ་རྒྱན་ལ་དགོས་སོགས་ཆོས་བཞི་ཡོད་པར་བསྟན་གྱི་ཡོད་རེད་བ་དེ་བསྟན་པ་ལ་ཚིག་བགོ་བཤའ་རྒྱག་སྟངས་མ་འདྲ་བ་ཡོང་གི་ཡོད་རེད་བ་མཁས་པ་དེ་ཚོ་ཡང་སྟེ། ཚིག་བགོ་བཤའ་རྒྱག་སྟངས་མ་འདྲ་བ་ཡོད་དུས་ད་རང་ལུགས་ག་རེ་ཡིན་ཡང་ནི་གཞན་ལུགས་ག་རེ་རེད་ཟེར་དེ་ཡང་སྐྱེ་ཡོང་དགོས་ད་རྙོག་དྲ་མང་ཐག་ཆོད་རེད་ད། འགྲེལ་པ་འདི་དང་འདིའི་འགྲེལ་བཤད་གཉིས་དང་ཟེར་བ་ན་འགྲེལ་པ་དོན་གསལ་དང་འགྲེལ་བཤད་ཚིག་གསལ་དང་ཨ་ནི་རྟོགས་སྣང་གཉིས།

དེ་གཉིས་ཀྱི་ཡོངས་ཐོན་ལ་འབྲེལ་བ་གྱི་ཀུ་མཱ་ར་ཤྲཱི་དེ་བསྡུས་དོན་ཡིན་ཙང་འདིའི་གསུམ་པོ་ག་རེ་ཟེར་ན་འདི་ཡི་སྐབས་སུ་དགོས་པ་སྟོན་པ་ལ་སྦྱར། དགོས་པ་སྟོན་པ་ལ་སྦྱར་ད་དགོས་པ་སྟོན་ཟེར་དུས་བསྡུས་དོན་ཡོག་མ་རེད་དགོས་པ་ཡོད་རེད་ཟེར་ཡོད་རེད་བ། འཕགས་པའི་བརྩོན་ལེན་དེ་ཡང་འདི་ནས་མ་གོ་གི་ཡོད་བ་དགོས་འབྲེལ་ངག་ཡར་འགྲོ་ཚར་བའི་རྗེས་ལ་གཞི་ནས་བརྩོན་ལེན་གོ་རེ་དེ་འདྲས་ཀྱི་རེད་ཤག། དེ་ནས་དེ་ལ་བུདྡྷ་ཤྲཱི་ནི། རྐང་པ་དང་པོ་གསུམ་ད་དངོས་གནས་གཞི་ནས་བགོ་བཤའ་དངོས་གནས་གསལ་པོ་རྒྱག་མཁན་དེ་བུདྡྷ་ཤྲཱི་ཅིག་བརྒྱབ་པ་རེད་བ་ད། གཅིག་ནོར་ཡོད་ན་མ་གཏོགས་གཞན་འགྲིག་པ་ད་བུདྡྷ་ཤྲཱི་ནི་རྐང་པ་དང་པོ་གསུམ་གྱིས་བརྗོད་བྱ་དང་ཟེར་ན་རྣམ་པ་ཐམས་ཅད་མཁྱེན་ཉིད་ལམ་སྟོན་པས་འདི་ལས་བཤད་པ་གང་གཞན་གྱིས་མྱོང་བ་མ་ཡིན་ཏེ་ཞེས་པའི་རྐང་པ་དང་པོ་གསུམ་གྱི་ཀྱོ་རྒྱ་དང། དེ་ནས་ཆོས་སྤྱོད་ནས་ཕྱིར་ནི་མཐོང་འགྱུར་གྱི་བར་གྱིས་ཉིང་དགོས་དང་ཆོས་སྤྱོད་བཅུ་ཡི་བདག་ཉིད་ཀྱི་མདོ་དོན་དྲན་པ་ལ་བཞག་ནས་བློ་དང་ལྡན་པས་མཐོང་འགྱུར་ཕྱིར་ཞེས་པའི་གི་དེའི་བར་རོ་བདེ་བླག་ཏུ་ནི་དགོས་པ་དང་ད་ལྟའི་ནང་ལ་ཡོད་མ་རེད་པ་གོ་ཚིགས།

དེ་རྟོགས་པས་ནི་མཐར་ཐུག་པར་འགྱུར་རོ་ཞེས་དངོས་སུ་བསྟན་པའི་གི་ཞོར་ལ་ཐབས་དང་ཐབས་བྱུང་འབྲེལ་བར་འགྲོ་བ་དེ་དང་དེ་ལྟ་ཞོང་ག་འགའ་དེ་རེ་ད་བརྗོད་བྱ་བསྟན་པ་ཡིན་ཙང་བརྗོད་བྱ་དེ་རྟོགས་པའི་གི་ལ་རྟོགས་པ་ལ་བརྟེན་ནས་རྟོགས་པ་མཐར་ཕྱིན་པ་ཅིག་འབྱུང་གི་ཡོད་དུས་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་འབྱུང་སྟངས་ཀྱི་རིམ་པ་དེ་འབྲེལ་བ་རེད་ཟེར་མིང་མ་བཏགས་པ་ཡིན་ན་ཡང་ཤུགས་ལ་གོ་འགྲོ་གི་རེད་དེ་ཡིན་པ་ཡིན་ཙང་འབྲེལ་བ་ཞོར་ལ་བསྟན་པ་ཡིན་ཟེར་ར་ཡ་དངོས་སུ་བསྟན་པའི་ཞོར་ལ་ཐབས་དང་ཐབས་བྱུང་གི་འབྲེལ་བར་བཞེད་དོ་ཐབས་དང་ཐབས་བྱུང་ཟེར་དུས་ཡང་ང་ཚོ་དེ་རྒྱུ་འབྲས་ཀྱི་འབྲེལ་བ་ལ་བསླེབས་དེ་གི་བར་ད་ལྟ་དང་པོ་དེ་ལ། བུདྡྷ་ཤྲཱི་ག་འདྲས་ཅིག་བྱས་སོང་ཟེར་བུདྡྷ་ཤྲཱི་རྐང་པ་དང་པོ་གསུམ་གྱིས་བརྗོད་བྱ། དེ་ནས་ཆོས་སྤྱོད་བཅུ་ཡི་བདག་ཉིད་ཀྱི་མདོ་དོན་དྲན་པ་ལ་བཞག་ནས་བློ་དང་ལྡན་པས་མཐོང་འགྱུར་ཟེར་དུས་རྐང་པ་ད་གསུམ་མ་ཟིན་ཟེར་འདུག་ག་འོ་དེ་དགོས་པ་བསྟན་པ། ཕྱིར་བདེ་བླག་ཏུ་ནི་རྟོགས་པ་ཞེས་བྱ་བ་རྩོམ་པའི་དགོས་པ་ཟེར་ལབ་དུས་ཡང་རྐང་པ་གཉིས་དང་ལྷག་ཙམ་ཅིག་རེད་བ། རྐང་པ་གཉིས་དང་ལྷག་ཙམ་ཅིག་དེ་ནས་དགོས་པ་བསྟན་པ་རེད། ཉིང་དགོས་དེ་དེར་སོ་ཆོས་སྤྱོད་ཅེས་སོགས་ཀྱི་རེད་བ། དེ་ནས་དགོས་པ་དེ་ཕྱིར་ཞེས་པ་ནས་བདེ་བླག་རྟོགས་པའི་བདེ་བླག་ཏུ་ནི་རྟོགས་པ་ཞེས་བྱ་བ་རྩོམ་པའི་དགོས་པ་ཡིན་ཚིག་ཟིན་ཏག་ཏག་ཡོད་རེད་བ་བྱ་བ་རྩོམ་པའི་དགོས་པ་ཞེས་བར་གྱིས་དགོས་པ་བསྟན་ཅིང་ད་འབྲེལ་བ་དེ་དང་དེ་འབྲེལ་སོ་འབྲེལ་བ་ནི་བརྗོད་བྱ་བསྟན་པ་དེ་རྟོགས་པའི་གི་དོན་དུ་ཡིན་ལ་དེ་རྟོགས་པས་ནི་བརྗོད་བྱ་དེ་རྟོགས་པས་ནི་རྟོགས་པ་རབ་ཀྱི་མཐར་ཐུག་པར་འགྱུར་གྱི་ཡོད་པ་ཡིན་ཙང་འབྲེལ་བ་ཤུགས་ལ་གོ་འགྲོ་གི་རེད་ཟེར་ཅིག་བྱས་ཏེ། བུདྡྷ་ཤྲཱི་རེད་ཟེར་བ། བུདྡྷ་ཤེ་རི།

བྱ་བ་རྩོམ་པའི་དགོས་པ་ཡིན་ཞེས་པའི་གི་དགོས་པའི་ཚིག་དེས་དགོས་པ་དང་ཉིང་དགོས་གཉིས་ཀ་བསྟན་པ་རེད་ད། རེད་བ། ད་ཚིག་གི་གཅོད་མཚམས་སྔ་མ་བུདྡྷ་ཤྲཱི་ཡིས་བཤད་པ་ནང་བཞིན་བྱས་ནས་བཤད་ཀྱི་ཡོད་རེད། ད་བྱས་པ་ཡིན་ན་ག་རེ་རེད་ལབ་དུས་དེ་ནས། རྐང་པ་དང་པོ་གསུམ་གྱིས་བརྗོད་བྱ་དེ་དང་བྱས། དེ་ནས། ཆོས་སྤྱོད་བཅུ་ཡི་ལ་སོགས་པ་འདིའི་གཅོད་མཚམས་དེ་ཡང་གཅོད་མཚམས་གཅིག་པ་གཅིག་རྐྱང་བྱས་ན་འདིས་ཉིང་དགོས་བསྟན་པ་དེ་ཆགས་ཡ་ཡོད་མ་རེད་ད་གོ། རེད་བ། ཉིང་དགོས་དེ་ག་བ་དེ་རེད་ཟེར་ན། དེ་མན་ཆད་ནས་ཆོས་སྤྱོད་བཅུ་ཡི་བདག་ཉིད་ཀྱི་དེ་ནས་གར་ས།

རེད་སོ། ཡ་ཡ། རྟོགས་དཀའི་སྣང་བར། རྟོགས་དཀའི་སྣང་བར་གསེར་གླིང་པས། དགོས་པ་གཉིས་དངོས་སུ་བསྟན་པའི་གི་ཤུགས་ལ་འབྲེལ་བ་དང་བརྗོད་བྱ་བསྟན་པར་བཞེད་པ་ནི་སློབ་དཔོན་གྱི་དགོངས་པ་མ་ཡིན་ཏེ་བརྗོད་བྱ་དངོས་སུ་བསྟན་པར་བཞེད་པའི་ཕྱིར་རོ། བྱས་ཙང་ད་འགྲེལ་བཤད་གཉིས་ཀ་དེ་འགྲིག་མ་སོང་ང། རྟོགས་དཀའི་སྣང་བས་ད་བགོ་བཤའ་དམིགས་བསལ་མ་བརྒྱབ་པ་བྱས་ནས་དགོས་པ་གཉིས་དངོས་སུ་བསྟན་གྱི་ཡོད་རེད་ཟེར་གྱི་རེད་བ། ད་དགོས་པ་གཉིས་དངོས་སུ་བསྟན་གྱི་ཡོད་པའི་གི་ཤུགས་ལ་བརྗོད་བྱ་ཤུགས་ལ་བསྟན་པ་རེད། འབྲེལ་བ་ཤུགས་ལ་བསྟན་པ་རེད་ཟེར་ལབ་ཡ་མ་འགྲིག་པ་བྱེད། ཨ་ནི་ཚིག་གསལ་གྱིས་དགོས་པ་གཉིས་ཀ་མ་གི་བྱ་བ་རྩོམ་པའི་དགོས་པ་ཡིན་ཞེས་པ་དེས་བསྟན་པ་རེད་ལབ་ཡ་དེ་མ་འགྲིག་པ་ཅིག་རྡོག་རྡོག་འདྲ་བསམ་བློ་གནང་རོགས། རེད་ད། སྔ་མ་ཡང་སྔ་མ་ལ་ཡང་དོན་བཤད་འབྲེལ་བ་བརྗོད་བྱ་ལ་འབྲེལ་རུང་ཟེར་ཡང་རྐང་པའི་གཅོད་མཚམས་ཅུང་མིན་ནོ་ཟེར་ལབ་དུས་སྔ་མ་དེ་བུདྡྷ་ཤྲཱིའི་གསུང་ཡ་དེ་ཡོད་རེད་བ་དེ་ཨ་ནི་སྔ་མ་ལ་ཡང་དོན་བཤད་འབྲེལ་ལ་ཟེར། བརྗོད་བྱ་ལ་འབྲེལ་རུང་དོན་བཤད་འབྲེལ་ལ་རེད་འདུག་འབྲེལ་བ་རེད་འདུག།

དེས་མཚོན་པའི་གི་ལམ་ལྷག་མ་བདུན་ཟེར་ལབ་ན་མངོན་རྟོགས་ལྷག་མ་བདུན་པོ་དེ་རེད་ད་མ་གི་དངོས་པོ་བརྒྱད་རྩི་འོ་འདུག་ག་ལ་ཡང་ན་མངོན་པར་རྟོགས་པ་བརྒྱད་ལབ་ཡ་ཡོད་པ་མངོན་པར་རྟོགས་པ་བརྒྱད་རྩི་སྟངས་དེ་རེད་འདི་བཤད་སྟངས་གཅིག་རེད་ད་གཞན་པ་གཅིག་ལ་རྣམ་པ་ཐམས་ཅད་མཁྱེན་ཉིད་ལམ་ཟེར་དུས་རྣམ་མཁྱེན་དེ་ཐོབ་བྱའི་འབྲས་བུ་ལ་སྦྱར་ནས་དེ་ཐོབ་པར་བྱེད་པའི་གི་ལམ་ཟེར་ན་འགྲེལ་པ་རྒྱག་སྟངས་གཅིག་ཡོད་རེད་ད་ལྟ་བྱས་ན་རྣམ་པ་ཐམས་ཅད་མཁྱེན་ཉིད་ལམ་ཟེར་དུས་སངས་རྒྱས་ཀྱི་ཐུགས་རྒྱུད་ཀྱི་མཁྱེན་པ་ད་ག་རང་རྣམ་པ་ཐམས་ཅད་མཁྱེན་པ

བྱང་སེམས་ལས་གཞན་གྱིས་མྱོང་བ་མ་ཡིན་པའི་རྣམ་མཁྱེན་དེས། བློ་དང་ལྡན་པ་བྱང་སེམས་ཀྱིས་ཡུམ་གྱི་མདོ་ཡི་དོན་དངོས་གཅིག་བྱེད་རྒྱན་དུ་ངེས་པའི་བདག་ཉིད་བྱང་ཆུབ་ཀྱི་སེམས་དང་ཆོས་ཏེ། སྒྲུབ་པའི་སྤྱོད་པ་ཆོས་སྤྱོད་བཅུ་སྒྲུབ་པའི་སྤྱོད་པ་ཕར་ཕྱིན་བཅུ་ཞེས་ཤེས་བཞིན་དང་བཅས་པའི་ཀའི་དྲན་པ་ལ་བཞག་ནས་དྲན་པ་དང་ཤེས་བཞིན་གཉིས་ད་དེ། ཆོས་སྤྱོད་བཅུ་ཡི་ཟེར་སེང་བཟང་ཁོ་རང་གིས་ཕར་ཕྱིན་བཅུ་ལ་བཞག་གི་ཡོད་པ་ཡིན་ཙང་ཕར་ཕྱིན་བཅུ་ཨ་ནི་ཤེས་བཞིན་དང། མི་མཐུན་ཕྱོགས་འཇུག་མི་འཇུག་རྟོགས་པའི་ཤེས་བཞིན་དང་དམིགས་རྣམ་མི་བརྗེད་པའི་དྲན་པ་ལ་བཞག་ནས། དེ་ནས་ལམ་བགྲོད་པ་སྟེ་ས་བཅུ་རིམ་པ་བཞིན་དུ་བགྲོད་དེ་མཐོང་བ་སྟེ་མངོན་དུ་བྱེད་པར་འགྱུར་རོ་ཟེར་རྣམ་མཁྱེན་དེ་ཉིང་དགོས་དེ་ཚིག་འགྲེལ་དུ་ཞུ་དགོས་མི་འདུག་ར་ཡ། དགོས་པ་ནི། ཉིང་དགོས་ཀྱི་ཆེད་དུ་མདོ་ཡི་བརྗོད་བྱ་རྣམས་རྒྱན་ལ་བརྟེན་ནས་བདེ་བླག་ཏུ་སྟེ། དགོས་པ་དེ་བདེ་བླག་ཏུ་རྟོགས་པ་རེད། ག་རེ་རེད་ཟེར་ན། དེ་ནི་ཉིང་དགོས་སྒྲུབ་པའི་གི་ཆེད་དུ་མདོ་ཡི་བརྗོད་བྱ་སྟོང་པ་ཉིད་དང་དོན་མངོན་པར་རྟོགས་པ་བརྒྱད་དེ་མངོན་རྟོགས་རྒྱན་ལ་བརྟེན་ནས་བདེ་བླག་ཏུ་རྟོགས་པ་སྟེ་དཀའ་ཚེགས་ཆུང་ངུའི་སྒོ་ནས་རྟོགས་པ་ཞེས་བྱ་བ་ནི་མངོན་རྟོགས་རྒྱན་རྩོམ་པ་རྩོམ་པའི་དགོས་པ་ཡིན་ནོ། ཞེས་སོ། ད་འབྲེལ་བ་ནི་ཤུགས་ཀྱིས་བསྟན། རེད་པ། ཤུགས་ཀྱིས་བསྟན་དེ་ཡང་རྩོམ་པའི་དགོས་པ་ཞེས་པའི་དགོས་པ་དང་བསྟན་བཅོས་འབྲེལ་བ་དང་དགོས་པ་དང་བསྟན་བཅོས་འབྲེལ་བ་དང

རྩ་འགྲེལ་ཉིང་དགོས་གཅིག་པ་འགལ་བ་དེ་གཞན་ལུགས་བཀག་པའི་སྐྱོན་ནོ་ཟེར་ཏེ་རྩ་བ་དང་འགྲེལ་པ་གཉིས་པོ་དེ་ཉིང་དགོས་གཅིག་པ་རེད་ལབ་རོགས་ཨ། ཡིན་ན་མངོན་རྟོགས་རྒྱན་དང་མདོ་གཉིས་དགོས་པ་གཅིག་པ་རེད་ཉིང་དགོས་གཅིག་པ་རེད་ཡིན་པ་ཡིན་ན་མངོན་རྟོགས་རྒྱན་མ་བརྩམས་པའི་སྔ་རོལ་དུ་མངོན་རྟོགས་རྒྱན་གྱི་དགོས་པ་ཡོད་རེད་དཱ། དེ་རེད། ང་ཚོ་ཡིག་ཆ་ནང་ག་རེ་ཡོད་རེད་ཟེར་ན་མདོ་དོན་བདེ་བླག་ཏུ་རྟོགས་པ་ཆོས་ཅན་མངོན་རྟོགས་རྒྱན་གྱི་དགོས་པ་མ་ཡིན་པར་ཐལ་མངོན་རྟོགས་རྒྱན་ལ་རག་མ་ལས་པའི་ཕྱིར་ཏེ་མངོན་རྟོགས་རྒྱན་མ་བརྩམས་པའི་སྔ་རོལ་དུ་ཁྱོད་ཡོད་པའི་ཕྱིར་ན་རྩ་བར་མ་ཁྱབ་ཟེར་ན་ཁྱབ་པ་ཡོད་མ་རེད། མངོན་རྟོགས་རྒྱན་གྱི་དགོས་པ་ཡིན་ན་མངོན་རྟོགས་རྒྱན་ལ་རག་ལས་པས་མ་ཁྱབ་པའི་དོན་དག་རེད།

ལུས་ཀྱི་དུ་བ་མང་ཤོས་འདི་ནི་ཆེན་པོ་དག་གི་གསུང་ཡིན་ཡང་ཆེས་མི་འགྲིག་སྟེ་ཟེར་གྱི་ཡོད་ད། འོ་ནི། འོ་དེ་ད་འདི་ནི་ཞེས་པའི་གི་འདི་ག་འཇུག་ས་ཆེན་པོ་དག་གི་གསུང་ཡིན་ཞེས་པའི་ཆེན་པོ་གསུང་ཡིན་སུའི་གསུང་ཡིན་པ་དེའི་འདོད་པ་ཀུན་ནས་ཇི་ལྟར་མི་འཐད་པའི་ཚུལ་གསལ་བ་བྲིས་སླེབས་སོང་ན། དང་ཟིན་ད་ཁག་པོ་ཡོད་ད་འདིའི་འདོད་པ་དེ་རེད་དངོས་གནས་ཡོད་ད་དེ། ད་ལྟའི་དུས་ཟིན་ད་ཤཱནྟི་པའི་འདོད་པ་དེ་རེད་དེ། ཆེན་པོ་དག་གི་གསུང་ཡིན་ཡང་ཟེར་དུས་གང་བསྐོར་བ་དེ་ཤཱནྟི་པའི་འདོད་པ་སློབ་དཔོན་ཤཱནྟི་པ་ཤཱནྟི་པས་ག་རེ་གསུངས་རེད་ཟེར་ན་དག་ལྡན་དུ་ནི་རྣམ་མཁྱེན་ནི་སངས་རྒྱས་ཏེ་སྐྱེས་བུའི་དོན་གྱི་མཆོག་རྣམ་པ་ཐམས་ཅད་མཁྱེན་ཉིད་ལམ་ཟེར་དུས་རྣམ་མཁྱེན་དེ་ལ་འགྲེལ་བ་རྒྱབ། དེ་རྒྱན་ལས། སྒྲིབ་པ་ཀུན་གྱི་དྲི་མེད་པ་རྣམ་པ་ཐམས་ཅད་མཁྱེན་ཉིད་ཐོབ། སྒྲིབ་པ་ཐམས་ཅད་དང་བྲལ་བའི་དྲི་མ་མེད་པའི་ཡེ་ཤེས་དེ་ལ་རྣམ་པ་ཐམས་ཅད་མཁྱེན་ཡེ་ཤེས་ཟེར་གྱི་རེད་དེ་རྒྱུད་ལ་ཐོབ་པ་ན་རྣམ་མཁྱེན་ཐོབ་ཟེར་གྱི་རེད། རིན་ཆེན་སྣོད་ནི་ཕྱེ་བ་ལྟར་སངས་རྒྱས་ཉིད་ནི་ཡང་དག་བསྟན།

བྱང་ཆུབ་སེམས་དཔས་མངོན་སུམ་དུ་རྟོགས་ཐུབ་པར་མ་གཏོགས་དེ་ལས་གཞན་དུ་གྱུར་པའི་ཕྱི་རོལ་བ་དང་ཉན་རང་ལ་སོགས་པའི་ཀྱི་མངོན་སུམ་གྱི་སྤྱོད་ཡུལ་དུ་འགྱུར་གྱི་མ་རེད། ད་ག་རེ་ཟེར་ན་བག་ཆགས་ལ་གོམས་པ་མེད་པ་ལ་སོགས་པ་དེ་ཅག་གི་ཡོད་རེད་བ། ད་དེ་ནས་བློ་ལྡན་ཀུན་ཏུ་མངོན་བྱ་བ་སོགས་འདི་འདྲའི་ཚིག་གིས་བཅུག་པར་ཡང། རྣམ་པ་ཐམས་ཅད་མཁྱེན་ཉིད་ལམ་སྟོན་པས་གཞན་གྱིས་མྱོང་བ་མ་ཡིན་ཏེ་བློ་ལྡན་ཀུན་ཏུ་མངོན་བྱ་བ་མངོན་བྱ་བ་ཚིག་གིས་ཡང་བཅུག་གོ་རང་བློ་ལྡན་ཀུན་ཏུ་བློ་ལྡན་བྱང་ཆུབ་སེམས་དཔས་ཀུན་ཏུ་མངོན་དུ་བྱ་བ་སོགས་མངོན་སུམ་མངོན་དུ་བྱ་བར་འགྱུར་བ། ཞེས་རྟོགས་ནས་བློས་བརྟས་ཏེ་བྱང་སེམས་ཀྱི་མངོན་དུ་བྱ་བའི་གི་དོན་སྟེ། སྟེ་རྒྱུད་དེ་ལས་གསལ་བ་ཉིད་དུ་ཤེས་ནས་ཞེས་དགོངས་པ་སྟེ། དེ་ནས་དེ་ནི་རྩོམ་པའི་གི་གཙོ་བོའི་དགོས་པའོ། ད་དེ་ལས། ད་དོག་དོག་དེ་ལས་ད་འདིའི་ཚིག་དེ་ག་རེ་སྒྲོག་གི་ཡོད་ན་མེད་ན་དོག་ད་འདིའི་ཚིག་དེ་ག་རེ་གསུང་གོ་རེ་ཟེར་ན་བློས་བརྟས་མངོན་དུ

དེ་ནས་ཟེར་ཏེ་ག་རེ་རེད་ཟེར་ན་སྟེ་རྒྱུད་འདི་ལས་བསྟན་པའི་གི་མངོན་པར་རྟོགས་པའི་རིམ་པ་དེ་དག་ཤེས་པ་དེ་ནི། རྩོམ་པའི་གི་གཙོ་བོའི་དགོས་པའོ་ཟེར་ཏེ་སྟེ་རྒྱུད་མངོན་རྟོགས་ཀྱི་རྩོམ་པའི་གི་གཙོ་བོའི་དགོས་པ་རེད། དེ་གཅིག་རེད་ད། ད་འདི་ཚིག་ང་ཚོས་བསྡོམས་ཏེ་འོག་གི་ལ་ན་ཁོ་རང་ཚིག་མ་གོ་བ་ཡིན་ན། མངོན་རྟོགས་ཤེས་པ་དེ་དགོས་པའི་གཙོ་བོ་རེད་གསུངས་པ་དང།

སྤྱོད་པ་དེ་བཅུ་ཡི་བདག་ཉིད་ནི་བསོད་ནམས་ཕུང་པོ་དཔག་ཏུ་མེད། དེ་འདྲ་བའི་ཆོས་སྤྱོད་བཅུ་བྱས་པ་ཡིན་ན་དེ་ཡི་འབྲས་བུ་བསོད་ནམས་དཔག་ཏུ་མེད་པ་འབྱུང་གི་རེད་ད་ཅེས་པ་ལྟར་རྒྱུད་དེ་མདོ་ཡི་སྤྱོད་པ་བཅུ་ཡི་བདག་ཉིད་ཅེས་སོགས་གཞན་མཆིས་ཏོ། དེ་ཡིན་གྱི། ཤེས་སྒྲིབ་པའི་འདོད་པར་ལྟ། ད་ང་ཚོས་ཤེས་སྒྲིབ་པའི་འདོད་པ་དེའི་ནང་ལོགས་ལ་མང་པོ་མ་བཀོད་པའི་ཐོག་ནས་ཤེས་སྒྲིབ་པའི་འདོད་པ་གཙོ་བོ་དེ་ག་རེ་རེད་ཟེར་ན། མངོན་རྟོགས་ཤེས་པ་དེ་ནི་རྒྱུད་རྩོམ་པའི་དགོས་པའི་གཙོ་བོ་དང་མངོན་རྟོགས་རྒྱུད་ལ་སྐྱེས་པ་དེ་དགོས་པ་བར་པ། མངོན་རྟོགས་རྒྱུད་ལ་སྐྱེས་པ་ལ་ཡང་མདོ་ལས་བཤད་པའི་སྤྱོད་པ་བཅུ་ལ་བརྟེན་ནས་མངོན་རྟོགས་རྒྱུད་ལ་སྐྱེ་དགོས་རེད་ཞེས་པའི་སྤྱོད་པ་བཅུ་པོ་དེ་ཡི་གེ་འབྲི་མཆོད་སྦྱིན་པ་དང་ཞེས་སོགས་ཀྱི་སྤྱོད་པ་བཅུ་ལ་སྦྱར་ཡོང་དུས་གང་ལ་དེའི་གསུམ་ནོར་བ་རེད་ད་དོན་དག་ཐོག་ཐོག་དེའི་གསུམ་ནོར་བ་རེད་ཟེར་ར་ད་འདི་དྲི་བ་འདི་ནས་མང་པོ་བྱུང་གི་འདུག་འདི་འདི་ནས་མཁན་པོ་དག་གི་གསུང་ཡིན་ཡང་ཆེར་མི་འཐད་དེ་ཟེར་གྱི་འདུག་ག་འདི་ནས་མཁན་པོ་དག་གི་གསུང་ཡིན་ཡང་ཞེས་པའི་སྐད་འདི་སྒྲ་འཇུག་ས་དེ་མཁན་པོ་སུ་ཡིན་དེའི་གསུང་ག་རེར